གཞིས་བྱེས་བོད་རིགས་སྤུན་ཟླ་རླུང་འཕྲིན་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ང་དེ་རིང་གི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུ་ཡིན། དེ་ནི་ཨ་རིའི་རྒྱལ་ས Washington DC རུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང། དེ་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཉིས་པའི་ཚེས་གཅིག་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་སྤྱི་ཟླ་དང་པོའི་ཚེས་བཅུ་གཉིས་གཟའ་པ་སངས་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རྒྱང་སྲིང་ཞུ་རྒྱུ་ཡིན། དེ་ནི་དེ་རིང་གི་ལས་རིམ་ཁག་ནང་དང་པོ་ཆོས་ལུགས་དང་འགྲོ་བ་མིའི་ཐོབ་ཐང་གི་དབུ་ཁྲིད་ཁག་གིས་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ཚོགས་པ་ལ་རྒྱ་ནག་གཞུང་གིས་ཆོས་ལུགས་ཀྱི་རང་དབང་ལ་བརྩི་མེད་རྡོག་རོལ་ཚབས་ཆེ་གཏོང་བཞིན་པ་སྐྱོན་བརྗོད་ཀྱིས་གདོང་ལེན་གནང་དགོས་པའི་དགོས་འདུན་བཏོན་ཡོད་པའི་གནས་ཚུལ་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནི་དེ་རིང་གི་དམིགས་བསལ་གསར་འགྱུར་དང། སྐབས་དོ་དེ་བོད་དོན་སྒང་དེ་ཤུགས་ཆེ་ཙམ་ཞིག་བཤད་ཐུབ་ཡ་དེ་གལ་ཆེན་པོ། མཐའ་མཇུག་ཏུ་སྐབས་དོན་གྱི་གླེང་མོལ་ཟེར་བའི་ལེ་ཚན་བཅས་དེ་རིང་གི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རིམ་བཞིན་རྒྱང་སྲིང་ཞུ་རྒྱུ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་དེ་རིང་གི་གསར་འགྱུར་ཁག་ཚེ་དབང་ནོར་བུས་སྙན་སྒྲོན་ཞུ་རྒྱུ་ཡིན། ཆོས་ལུགས་དང་འགྲོ་བ་མིའི་ཐོབ་ཐང་གི་དབུ་ཁྲིད་ཁག་གིས་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ཚོགས་པ་ལ་རྒྱ་ནག་གཞུང་གིས་ཆོས་ལུགས་ཀྱི་རང་དབང་ལ་བརྩི་མེད་རྡོག་རོལ་ཚབས་ཆེ་གཏོང་བཞིན་པ་དེ་ལ་སྐྱོན་བརྗོད་ཀྱིས་ཁ་གཏད་གདོང་ལེན་དགོས་པའི་དགོས་འདུན་བཏོན་གདའ། དེའང། སྤྱི་ཟླ་དང་པོའི་ཚེས་བཅུ་གཅིག་ཉིན་ཨ་རིའི་གྲོས་ཚོགས་ཀྱི་འཐུས་མི་ཟུར་པ་སྐུ་ཞབས Tom Lantos དམ་པའི་མཚན་ཐོག་བཙུགས་གནང་བའི་ཐེབས་རྩ་ཁང་གིས་གནས་ཚུལ་སྤེལ་བ་ལ་གཞིགས་ན་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གིས་རྒྱ་ནག་ནང་འགྲོ་བ་མིའི་ཐོབ་ཐང་གི་གནད་དོན་དུ་དཔྱད་ཞིབ་གནང་རྒྱུ་ཡིན་པའི་གོང་དེ་ལ་ཆོས་ལུགས་འདྲ་མིན་དང་འགྲོ་བ་མིའི་ཐོབ་ཐང་གི་དབུ་ཁྲིད་ཁག་ཞིག་གིས་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་རྒྱ་ནག་གཞུང་གིས་ཆོས་དད་རང་དབང་ལ་བརྩི་མེད་རྡོག་རོལ་ཚབས་ཆེ་གཏོང་བཞིན་པ་དེ་ལ་ལྷན་ཚོགས་ཀྱི་ཚོགས་མི་རྣམ་པས་སྤྱི་ཁྲིམས་ཀྱི་རྩ་འཛིན་ལྟར་དུ་དགོས་ངེས་ཀྱི་ལག་ལེན་བསྟར་དགོས་པ་ཡིག་ཐོག་ནས་འབོད་སྐུལ་ཞུས་གདའ། དེའང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ཚོགས་གཙོ་ཨོ་མར་ཟེ་ནི་སྦི་ལགས་ཀྱི་མཚན་ཐོག་ཆོས་ལུགས་འདྲ་མིན་གྱི་དབུ་ཁྲིད་སུམ་ཅུ་སོ་ལྔ་ལྷག་གིས་འབོད་སྐུལ་ཞུ་ཡིག་ཕུལ་བ་དེའི་ནང་ང་ཚོ་ཆོས་ལུགས་འདྲ་མིན་ཉམས་ལེན་མཛད་བཞིན་པ་རྣམས་ཀྱིས་ང་ཚོའི་ཆོས་ལུགས་ཀྱི་སྤུན་མཆེད་རྣམས་ཀྱིས་རྒྱ་ནག་གཞུང་གི་དབང་བསྒྱུར་འོག་བཙན་གནོན་མྱོང་བཞིན་པ་རྣམས་ཀྱི་ཚབ་ཞུས་ཏེ་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་དང་ཚོགས་མི་རྒྱལ་ཁབ་ཚང་མ་ལ་གོ་སྐབས་དང་དོན་དམ་པའི་ལས་འགན་ཡོད་པ་བཞིན་དུ། རྒྱལ་སྤྱིའི་ཆོས་དད་རང་དབང་དེ་དག་སྤྱི་མཉམ་དགོས་པ་དང་གཞི་རྩའི་ཐོབ་ཐང་ཡིན་པ་ལ་བརྟེན་ནས་ཐོབ་ཐང་དེ་དག་དང་འགལ་འཛོལ་གྱིས་སྡུག་སྦྱོང་མནར་གཅོད་བཏང་བའི་གནས་ཚུལ་དེ་རིགས་གང་དུ་ཐོན་ཀྱང་དེ་ལ་སྐད་གསང་མཐོ་བའི་ཐོག་ནས་སྲུང་སྐྱོབ་གནང་དགོས་པའི་འབོད་སྐུལ་ཞུས་གདའ། ཞུ་ཡིག་དེ་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་དུ་དཔྱད་ཞིབ། རིང་མིན་སྤྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་གསུམ་ཉིན་སུད་སི་ནང་བྱེད་རྒྱུ་ཡིན་པའི་གཟའ་འཁོར་གཉིས་ཀྱི་གོང་དུ་བཏང་འབྱོར་བྱུང་ཡོད་པ་རེད་གདའ། ཡང་ཞུ་ཡིག་དེའི་ནང་རྒྱ་ནག་གཞུང་གིས་བོད་ཀྱི་ནང་པའི་ཆོས་ལུགས་ལ་ཉམས་ཆག་གཏོང་བཞིན་པ་དང་ད་ལྟ་དགུང་གྲངས་བརྒྱད་ཅུ་གྱ་བརྒྱད་ལ་ཕེབས་པ་བོད་ཀྱི་ཆོས་ལུགས་ཀྱི་དབུ་ཁྲིད་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་ཡང་སྲིད་སུ་རྒྱ་ནག་གཞུང་གིས་བསྐོ་བཞག་བྱེད་པའི་དགོས་འདུན་འདོན་བཞིན་པ་ལ་སྐྱོན་བརྗོད་དང་དེ་བཞིན་ཤིན་ཅང་ངམ་ཤར་ཏུར་ཀི་སི་ཐན་དུ་ཁ་ཆེའི་ཆོས་ལུགས་གཏོར་བཤིག་གཏོང་བཞིན་པ་དང་ཁ་ཆེའི་ཆོས་ལུགས་གི་དཔེ་ཆ་དང་རྩ་ཆེའི་དཔེ་ཆ་ཀུ་རཱན་བཅས་ཀྱང་བསྐྱར་དུ་འབྲི་ཐབས་བྱེད་བཞིན་པ་བཅས་ལ་སྐྱོན་བརྗོད་གནང་གདའ། ཡང་རྒྱ་ནག་གིས་ཁྲིམས་འགལ་གྱི་ལམ་ནས་རྒྱ་གར་ས་ཁོངས་བདག་བཟུང་བྱ་རྩིས་ཐེངས་མང་བྱས་པ་འགོག་ཐབས་སུ། རྒྱ་གར་གཞུང་གིས་ཨ་རུ་ནཱ་ཅལ་མངའ་སྡེའི་ནང་སྤྱི་ལེ་ཆིག་སྟོང་ལྷག་གི་གཞུང་ལམ་གསར་སྐྲུན་གྱི་བཀའ་ཁྲོལ་བསྩལ་བ་རེད་ཅེས་རྒྱ་གར་གྱི་གནད་དོན་ཉམས་དཔྱོད་པས་ངོས་འཛིན་གནང་གདའ། རྒྱ་གར་ཨ་རུ་ནཱ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་ལགས་ཀྱིས་སྤྱི་ཚོགས་དྲ་ལམ། X། དུ་སྤེལ་བའི་གནས་ཚུལ་ནང། རྒྱ་གར་གྱི་སྲིད་བློན་མོ་དྷི་མཆོག་དང་ནང་སྲིད་བློན་ཆེན་ཨ་མིད་ཤཱ་རྣམ་གཉིས་ཀྱིས་ཐུགས་བབ་ཆེན་པོའི་སྒོ་ནས་ཨ་རུ་ནཱ་ཅལ་མངའ་སྡེའི་ནང་སྤྱི་ལེ་ཆིག་སྟོང་ཉི་ཤུ་རྩ་གཉིས་ལྷག་གི་གཞུང་ལམ་གསར་རྒྱག་གི་བཀའ་ཁྲོལ་གནང་བ་ལ་ཐུགས་རྗེ་ཆེ་ཞུས་པ་དང་ལྷན་དུ་གཞུང་ལམ་དེས་མཐའ་མཚམས་ས་ཁུལ་གྱི་མི་མང་ཚོ་ལ་ཕན་ཚུན་འབྲེལ་མཐུད་དང་འགྲིམ་འགྲུལ་སྟབས་བདེ་བ་གཅིག་ལ་ཕན་ཁྱད་ཆེན་པོ་ཐོན་རྒྱུ་ཡིན་པ་བཀོད་གདའ། རྒྱ་གར་གྱི་རྒྱ་ནག་ཉམས་དཔྱོད་པ་སུ་ཡེ་ཤི་སྡེ་སི་ལགས་ནས་རྒྱ་གར་གྱི་གཞུང་ལམ་གསར་རྒྱག་དེ་ནི་རྒྱ་ནག་གིས་ཁྲིམས་འགལ་གྱི་ལམ་ནས་རྒྱ་གར་གྱི་ས་ཁོངས་བདག་བཟུང་བྱ་རྩིས་འགོག་ཐབས་སུ་ཧ་ཅང་གལ་གནད་ཆེན་པོ་ཡིན་པ་འགྲེལ་བརྗོད་གནང་གདའ། ཁོང་གིས་དམིགས་བསལ་སྤྱི་ལོ་ཉིས་སྟོང་བཅུ་གསུམ་ལོ་ནས་བཟུང་སྟེ་རྒྱ་ནག་གི་ས་མཚམས་ཀྱི་སྲིད་ཇུས་ལ་འགྱུར་བ་སོང་ནས་ལྷོ་རྒྱ་ནག་རྒྱ་མཚོ་དང། ཐའེ་ཝན་ཝེ་ཏི་ནམ་རྒྱ་གར་དང་འབྲུག་བཅས་ཚུད་པའི་རྒྱལ་ཁབ་ཁག་ལ་ས་མཚམས་ཀྱི་རྙོག་ཟིང་བསླངས་ཡོད་པ་མ་ཟད་འདས་པའི་ལོ་བཅུ་ཕྲག་གཅིག་གི་རིང་ལ། རྒྱ་གར་གྱི་ས་ཐོག་ཏུ་རྒྱ་ནག་གིས་བཙན་འཛུལ་བྱས་པ་ཧ་ཅང་ཇེ་མང་སོང་ཡོད་པ་དང་ཁྱད་པར་དུ་གལ་ཝན་དང་འབྲོག་ལམ་གྱི་གདོང་ཐུག་ལ་བརྟེན་ནས་རྙོག་ཟིང་ཇེ་ཆེ་སོང་ཡོད་པས་རྒྱ་གར་གྱིས་མུ་མཐུད་གཞུང་ལམ་འཛུགས་སྐྲུན་གནང་རྒྱུ་ནི་ཧ་ཅང་གལ་ཆེན་པོ་ཆགས་ཡོད་པ་ནས། ས་མཚམས་གཞུང་ལམ་དེ་དག་གིས་རྒྱ་གར་གྱི་དམག་གྲ་སྒྲིག་རྒྱུ་དང་རྒྱ་ནག་གིས་ཁྲིམས་འགལ་གྱི་ལམ་ནས་རྒྱ་གར་གྱི་ས་ཆ་བདག་བཟུང་གི་བྱ་སྤྱོད་འགོག་ཐབས་སུ་ཕན་ཐོགས་འབྱུང་གི་ཡོད་པ་རེད་ཅེས་འགྲེལ་བརྗོད་གནང་གདའ། ཡང་རྒྱ་གར་ནང་རྒྱ་ནག་ཐོག་དབྱེ་ཞིབ་དང་ཐབས་བྱུས་བསྟི་གནས་ཁང་གི་ཉམས་ཞིབ་པ་ནམ་ར་ཏཱ་ཧ་སི་ཇ་ལགས་ནས་གཞུང་ལམ་དེ་ཚོ་ནི་རྒྱ་གར་ལ་དམག་དོན་ཐབས་བྱུས་ཀྱི་ཆ་ནས་ཧ་ཅང་གལ་ཆེན་པོ་ཡིན་པ་འགྲེལ་བརྗོད་གནང་གདའ། རྒྱ་གར་གྱིས་ད་ལྟ་གནང་བཞིན་པ་ལྟར་ཨ་རུ་ན་ཅལ་ཙམ་མིན་པར་རྒྱ་མཚམས་ས་ཁུལ་ཁག་ནང་དམག་དོན་ཐབས་བྱུས་ཀྱི་འཛུགས་སྐྲུན་གནང་རྒྱུ་ཧ་ཅང་གལ་ཆེན་པོ་ཆགས་ཡོད་གཞུང་ལམ་དེ་དག་གིས་དམག་དཔུང་འགྲུལ་བསྐྱོད་དང་ང་ཚོའི་དཔུང་དམག་ལ་མཁོ་ངེས་ཀྱི་ཅ་ལག་འོར་འདྲེན་མགྱོགས་པོ་གནང་ཐུབ་རྒྱུ་སོགས་ལ་ཕན་ཐོགས་ཡོད་པའི་ཁ་ལ་རྒྱ་ནག་གཞུང་གིས་བཙན་འཛུལ་བྱས་པའི་བོད་ནང་འཛུགས་སྐྲན་ཆེན་པོ་བྱས་ཏེ་རྒྱ་གར་ལ་ཚུར་གང་ས་ནས་གནོན་ཤུགས་སྤྲོད་བཞིན་པའི་ཐོག་ལ་རྒྱ་ནག་གིས་རྒྱ་གར་ས་ཐོག་ཏུ་ཧ་ལམ་ལོ་རེ་བཞིན་དང་ལྷག་པར་དུ་སྤྱི་ལོ་ཉིས་སྟོང་བཅུ་གསུམ་དང་བཅུ་བཞི་ལོ་སོགས་སུ་བརྩིས་པའི་ཧམ་འཛུལ་གྱི་རིགས་འགོག་ཐབས་སུ

ཨ་རིའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ཚོགས་ཆུང་སི་ཡི་སི་སི་གིས་ཨ་རིའི་སྦའི་ཏན་སྲིད་གཞུང་ལ་མཉམ་འབྲེལ་རྒྱལ་ཚོགས་ནང་རྒྱ་ནག་གིས་འགྲོ་བ་མིའི་ཐོབ་ཐང་གི་སྤྱི་ཆིངས་ཁག་ལག་བསྟར་ཇི་ཙམ་བྱས་མིན་དེ་རིང་མིན་དུས་བཀག་བསྐྱར་ཞིབ་ཚུགས་སྐབས་བོད་ཐེ་བའི་རྒྱ་ནག་ནང་གི་ཆབ་སྲིད་བཙོན་པ་ཞེ་དྲུག་གི་གནས་ཚུལ་གླེང་སློང་བྱེད་དགོས་པའི་འབོད་སྐུལ་ཞུས་འདུག་ལ། འདིའི་ནང་བོད་ཀྱི་ཆབ་སྲིད་བཙོན་པ་ཁག་ཅིག་གི་མཚན་ཡང་བཀོད་འདུག། ཡང་ཨ་རིའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ཚོགས་ཆུང། CECC། གིས་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ལ་དཔྱད་ཞིབ་ཚུགས་ལ་ཉེ་ནས་གཟའ་འཁོར་གཅིག་ཙམ་ལས་མེད་པའི་སྐབས་དང་བསྟུན་ཡིག་ཐོག་ནས་ཆབ་སྲིད་བཙོན་པ་དང་བཀག་སྐྱིལ་བྱས་པའི་རྒྱ་མི་དང་ཨ་རིའི་མི་སེར་གྱི་ཐོ་གཞུང་བྲིས་པ་ཞིག་ཕྱིར་བཏོན་བྱས་པའི་ནང། མཉམ་འབྲེལ་རྒྱལ་ཚོགས་ཀྱི་རྒྱ་ནག་གི་དཔྱད་ཞིབ་ལྷན་ཚོགས་དེས་ཨ་རིའི་ཕྱི་སྲིད་ལྷན་ཁང་ལ་རྒྱ་ནག་གི་གོང་གསལ་ཆབ་སྲིད་བཙོན་པ་དང་དྲང་བདེན་མིན་པའི་ཐོག་ནས་ཨ་རིའི་མི་སེར་འཛིན་བཟུང་བྱས་པའི་གནས་དོན་ཁག་གླེང་སློང་ཐུབ་པའི་གོ་སྐབས་ཤིག་སྤྲད་པ་རེད་ཅེས་བྲིས་འདུག་ཁར། ཨ་རིའི་ཕྱི་སྲིད་དྲུང་ཆེ Antony Blinken ལགས་ཀྱིས་ཨ་རིའི་མཐུན་ཕྱོགས་རྒྱལ་ཁབ་ཁག་དང་མཉམ་ལས་ཀྱིས་གནས་དོན་དེ་འབྲེལ་གྱི་མིང་རེ་རེ་བཞིན་ངོས་སྟོན་གྱིས་དོན་དག་དེ་གི་སྐོར་གླེང་སློང་ཡོང་བར་ང་ཚོས་འབོད་སྐུལ་བྱེད་བཞིན་ཡོད་ཅེས་བརྗོད་འདུག་ལ། ཡང་གནས་དོན་དེ་འབྲེལ་གྱི་ཨ་རིའི་མི་སེར་གྱི་ཆབ་སྲིད་ཚོགས་པ་ཁག་ཅིག་གི་མིང་དང་ལྷག་པར་དུ་བོད་ནང་གི་ཆབ་སྲིད་བཙོན་པ་གངས་སྐྱེས་སྒྲུབ་པ་སྐྱབས་བློ་བཟང་འཕྲིན་ལས་ཚེ་བརྟན་བློ་གྲོས་རོང་བོ་གངས་དཀར་སོགས་ཐེ་བའི་རྒྱ་ནག་གི་ཆབ་སྲིད་བཙོན་པ་ཁག་ཅིག་གི་མིང་རེ་རེ་བཀོད་ནས་དེ་དག་ནི་ཆེས་སེམས་འཚབ་ཀྱི་གལ་གནད་ཆེ་ཤོས་ཀྱི་ཆབ་སྲིད་བཙོན་པ་དག་ཡིན་པ་བཀོད་འདུག། ཨ་རིའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ཚོགས་ཆུང་ལ་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་ཐད་ཀར་འབྲེལ་བ་ཞུས་ཏེ་དེའི་སྐོར་བཀའ་འདྲི་ཞུ་ཐབས་བྱས་ཀྱང་ཁོང་ཚོས་ཡིག་ཐོག་ནས་ལན་ཞིག་སྤྲོད་ཐབས་ཡོང་སྲིད་པ་བརྗོད་ནའང་ད་ལྟའི་ཆར་ལན་སླེབས་མ་སོང། མཉམ་འབྲེལ་རྒྱལ་ཚོགས་ཀྱིས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་སྐོར་གྱི་གནས་དོན་དཔྱད་ཞིབ་ཞུ་བ་དེ་ནི་སྤྱི་ཟླ་དང་པོ་གི་ཚེས་ཉི་ཤུ་རྩ་གསུམ་ཉིན་སྤེལ་རྒྱུ་ཡིན་པ་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་དྲ་ཐོག་ཏུ་གསལ་ཡོད་པ་རེད། ཡང་ཟླ་སྔོན་མར་སྤྱི་ཟླ་བཅུ་གཉིས་ནང་ཨ་མི་རི་ཀ་ཕྱི་སྲིད་ལས་ཁུངས་ཀྱིས་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་ལ་བསྐྱར་ཞིབ་ཐེངས་བཞི་བཅུ་ཞེ་ལྔ་པ་དེ་གནང་རྒྱུ་ཡིན་པ་ལ་རྒྱ་ནག་ལ་དྲི་རྩད་གནང་རྒྱུ་གི་བོད་དོན་སྐོར་གྱི་དྲི་བ་ཁག་སྐབས་དེ་དུས་ནས་གྲ་སྒྲིག་གནང་བཞིན་པ་འདི་ག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་དྲི་བ་ལ་ཡིག་ཐོག་ལན་འདེབས་གནང་གི་ནང་གསུངས་ཡོད་པ་རེད་ལ་ཨ་མི་རི་ཀས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་ལ་རྡོག་རོལ་འགྲོ་བཞིན་པ་ལ་དུས་རྟག་ཏུ་བློ་འཚབ་ཆེན་པོ་གནང་བཞིན་པའང་གསུངས་ཡོད་པ་རེད། བདེ་ཆེན་རྒྱལ་སྤྱིའི་བོད་བརྡའི་གླིང་གི་ཁོངས་ཀྱི་ཡང་ཉར་རྒྱ་མཚོ་ནང་རྒྱ་ནག་ནང་གི་འབྲོག་མོ་ཐོ་ཐོང་གི་བཅའ་བཤད་བདག་འདི་གི་ནང་ཚུད་ཁ་སང་ཉར་རྒྱ་མཚོ་ཀྱི་འབྲོག་མོ་ཐོ་ཐོང་ལྷན་ཚོགས་ཀྱི་ཚོམས་ཚོགས་ལ་བོད་སྐོར་གྱི་གནས་བརྟན་གླེང་སློང་གནང་དགོས་པའི་སྙན་ཞུ་ཡིག་ཆ་ཞིག་གྲ་སྒྲིག་གིས་དེའི་ཐོག་ས་བདག་སྐྱེ་དགུ་བཀའ་འབེབས་ཀྱི་གླིང་གི་དཔེ་བཞི་པ་དང། དེའི་ནང་དེ་མཚན་ཁག་བཞི་བཀལ་པ་དེ

རྒྱབ་སྐྱོར་དེ་བོད་དོན་སྒང་དེ་ཤུགས་ཆེ་ཙམ་ཞིག་བཤད་ཐུབ་ཡ་དེ་གལ་ཆེན་པོ་འདུག་བྱས་ཙང་འདི་ཨ་ནི་མི་མང་གི་ཅིག་གོ་བ་དང་དེ་གི་དོ་སྣང་ཡོད་པ་དེ་ཨ་ནི་གཞུང་ཚབ་ཁང་དང་ལས་ཁུངས་དེ་ཚོའི་ནང་སྟོན་ཐུབ་ན་ཨ་ནི་ཁྱད་པར་ཅིག་འགྲོ་གི་རེད་བྱས་ཙང་འདི་གང་དེ། དེའི་དུས་ཚོད་དེ་ལ་ཇི་ནི་ཝའི་མཉམ་འབྲེལ་རྒྱལ་ཚོགས་ཀྱི་ཕ་གི་དཔྱད་ཞིབ་ཀྱི་ལས་འགུལ་ཅིག་ཚོགས་འདུ་ཅིག་འཚོགས་ཀྱི་ཡོད་རེད་ང་ཚོའི་ལས་ཁུངས་ཀྱི་ཨ་ནི་དེའི་སྐབས་དེ་ལ་ཕ་གི་འགྲོ་བའི་སྐབས་དེ་ལ་ཨ་ནི་མི་མང་གི་རྒྱབ་སྐྱོར་གྱི་མཚོན་ཡ་ཆེད་དུ་ལ་ཨ་ནི་ཡི་གེ་མཉམ་དུ་འཁྱེར་ཐུབ་ན་ཨ་ནི་ཡག་པོ་འདུག་བྱས་བྱས་ང་ཚོས་ལས་འགུལ་སྤེལ་ཡ་དེ་འདུག་བྱེད་དགོས་རེད།

ཡུ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱི་གཞུང་ཚབ་ཆེན་མོ་མཆོག་དང་མཇལ་འཕྲད་ཞུས་ཏེ་བོད་ནང་གི་གནས་སྟངས་སོགས་བོད་དོན་གྱི་གནད་དོན་རིམ་པའི་ཐོག་ནས་བཀའ་མོལ་གནང་གདའ། དེའང། ཨོ་སི་ཁྲི་ལི་ཡའི་བོད་ཀྱི་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་ཀྱིས། ཕྱི་ཟླ་དང་པོའི་ཚེས་བཅུ་གཅིག་གཟའ་ཕུར་བུའི་ཉིན་ཨོ་སི་ཁྲི་ལི་ཡར་ཡོད་པའི་ཡུ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱི་གཞུང་ཚབ་ཆེན་མོ་སྐུ་ཞབས Gabriele Visentin མཆོག་གི། ལས་ཁུངས་སུ་མཇལ་འཕྲད་ཞུས་ཏེ། རྒྱ་ནག་གཞུང་གིས་བོད་ནང་དུ་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་གཏོང་བཞིན་པའི་རྩུབ་སྤྱོད་དང་རྒྱ་ནག་གཞུང་གིས་བོད་མིའི་བླ་སྤྲུལ་ཡང་སྲིད་ངོས་འཛིན་གནང་ཚུལ་གྱི་ཐོག་ལ་ཐེ་བྱུས་བྱེད་ཐབས་བྱེད་བཞིན་པ་དང་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་བོད་ཀྱི་དཀའ་རྙོག་སེལ་ཐབས་གཉིས་ཕན་དབུ་མའི་ལམ་གྱི་སྲིད་བྱུས་དེ་བཞིན་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་བྱུས་ཡིན་པ་སོགས་ངོ་སྤྲོད་གནང་བ་མ་ཚད་ཉེ་ལམ་ཡོ་རོབ་མཐུན་ཚོགས་ནས་རྒྱ་ནག་གཞུང་གིས་བོད་ཕྲུག་ས་ཡ། གཅིག་ལྷག་མི་སེར་སྤེལ་ཡུལ་གཏན་འཇགས་སློབ་གྲྭ་ཁག་ཏུ་བཙན་འཇུག་བྱེད་བཞིན་པ་བཅས་ལ་སྐྱོན་བརྗོད་ཀྱི་གྲོས་ཆོད་བཞག་གནང་བ་ལ་ཐུགས་རྗེ་ཆེ་ཞེས་ཞུས་གདའ། ཡོ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱི་གཞུང་ཚབ་ཆེན་མོ་མཆོག་ནས་ཀྱང་ཁོང་གིས་བོད་མི་ཚོ་ལ་གདུང་སེམས་མཉམ་བསྐྱེད་ཡོད་པ་དང་བོད་དོན་ལ་མུ་མཐུད་ནས་རྒྱབ་སྐྱོར་གནང་རྒྱུའི་ཁས་ལེན་གནང་ཡོད་པ་རེད་གདའ། ཡང་མཇལ་འཕྲད་ཀྱི་སྐབས་དེ་ལ་དོན་གཅོད་ཁང་གི་རྒྱ་རིགས་འབྲེལ་མཐུད་པ་ཟླ་བ་བཟང་མོ་ལགས་ནས་ཀྱང་མཉམ་ཞུགས་གནང་ཡོད་པ་དང་ཀརྨ་སེང་གེ་ལགས་ནས་ཨོ་སི་ཁྲུ་ལི་ཡ་དང་ལྷོ་ཤར་ཨེ་ཤེ་ཡ་ཁུལ་གྱི་བོད་མིའི་གནས་ཡུལ་ཁྱབ་ཁོངས་ཀྱི་སྐུ་ཚབ་དོན་གཅོད་ཀྱི་ཐུགས་འགན་བཞེས་མུས་ཡིན་པ་རེད་གདའ། གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན། ཨ་རི་གཞུང་གིས་ཐེ་ཝན་གྱི་རྒྱལ་ཡོངས་འོས་བསྡུའི་རྗེས་སུ་ཐེ་ཝན་གྱི་དབུ་ཁྲིད་གསར་པ་དང་ཐུག་འཕྲད་ཀྱི་ཆེད་དུ་ཨ་རི་གཞུང་འབྲེལ་མིན་པའི་སྐུ་ཚབ་ཐེ་ཝན་དུ་གཏོང་འཆར་ཡོད་པའི་གནས་ཚུལ་ཐོན་གདའ། དེའང་ཕྱི་ཟླ་དང་པོའི་ཚེས་བཅུ་གཅིག་ཉིན་ཨ་རིའི་རྒྱལ་ས་ཝ་ཤིན་ཀྲོན་ནས་ཨེ་ཕི་གསར་ལས་ཁང་གིས་གནས་ཚུལ་སྤེལ་བ་ལ་གཞིགས་ན་ཨ་རིའི་སྲིད་འཛིན་སྦེ་ཏན་སྲིད་གཞུང་གིས་གཞུང་ཞབས་ཟུར་པ་དང་དེ་སྔ་ལས་གནས་མཐོན་པོ་བཟུང་མྱོང་བ་ཁ་ཤས་རང་སྐྱོང་གི་གནས་བབ་ཀྱི་ཐོག་ནས་གནས་བཞིན་པའི་ཐེ་ཝན་མཚོ་གླིང་དུ་སྲིད་འཛིན་གྱི་རྒྱལ་ཡོངས་མང་མོས་འོས་བསྡུ་གྲུབ་འབྲས་ཀྱི་རྗེས་སུ་གཏོང་འཆར་ཡོད་པ་དང་དེའི་ཐོག་ནས་ཐེ་ཝན་གྱི་དབུ་ཁྲིད་གསར་པ་དང་ལྷན་དུ་དངོས་སུ་ཐུག་འཕྲད་གནང་སྟེ་ཨ་རི་སྲིད་གཞུང་གིས་ས་ཁུལ་དེར་ཞི་བདེ་དང་བརྟན་ལྷིང་ཡོང་བའི་ཆེད་དུ་ལངས་ཕྱོགས་དང་སྲིད་ཇུས་སོགས་སྐོར་བཀའ་མོལ་གནང་བའི་ཐོག་ནས་ཕན་ཐོགས་ཡོང་ངེས་ཡིན་པ་ད་རེས་གཟའ་ལྷག་པའི་ཉིན་མིང་འབོད་འདོད་མེད་པའི་གཞུང་གི་དཔོན་རིགས་མཐོ་གྲས་ཤིག་གིས་འགྲེལ་བརྗོད་གནང་ཡོད་པ་ལས་དེའི་སྐོར་ཞིབ་ཕྲའི་གནས་ཚུལ་གང་ཡང་འགྲེལ་བརྗོད་གནང་མེད་པའི་གནས་ཚུལ་སྤེལ་གདའ། ཡང་ཨ་རིའི་གཞུང་འབྲེལ་མིན་པའི་སྐུ་ཚབ་ཚོགས་ཆུང་གིས་ཐེ་ཝན་གྱི་སྲིད་འཛིན་གསར་པ་དང་ལྷན་དུ་མཇལ་འཕྲད་བྱས་ཚེ་དེས་རྐྱེན་པས་རྒྱ་ནག་པེ་ཅིན་གཞུང་དང་ལྷན་དུ་ཨ་རི་གཉིས་བར་གྱི་ད་ཡོད་ཀྱི་འབྲེལ་བ་ཞན་པོ་ཡོད་པ་དེ་དག་དེ་བས་ཇེ་སྡུག་ཏུ་འགྲོ་ཉེན་ཡོད་པ་དང་རྒྱ་ནག་གཞུང་གིས་ཐེ་ཝན་ནི་རྒྱ་ནག་གི་ཁ་བྲལ་ཐབས་མེད་པའི་རྒྱ་ནག་གི་ཆ་ཤས་ཡིན་ལུགས་བཤད་དེ་ཐེ་ཝན་རྒྱ་ནག་ཏུ་ཟླ་སྒྲིལ་གཏོང་རྒྱུ་ཡིན་ལུགས་བཤད་བཞིན་ཡོད་པ་སོགས་བཅས་གནས་ཚུལ་ཐོན་གདའ། ཡང་ཨ་མི་རི་ཀས་རྒྱ་ནག་ལ་ཐེ་ཝན་གྱི་འོས་འདེམས་ལ་ཐེ་གཏོགས་བྱེད་མི་རུང་བའི་སྐུལ་འདེད་བྱས་གདའ། སྤྱི་ཟླ་དང་པོའི་ཚེས་བཅུ་གསུམ་ཉིན་ཐེ་ཝན་ནང་བྱ་རྒྱུའི་སྲིད་འཛིན་དང་གྲོས་ཚོགས་ཀྱི་འཐུས་མི་འོས་འདེམས་ལ་ཕྱི་ཕྱོགས་ཀྱི་ཐེ་གཏོགས་དང་ཤུགས་རྐྱེན་གང་རུང་ལ་ཨ་མི་རི་ཀས་ངོ་རྒོལ་བྱེད་བཞིན་ཡོད་པ། རྒྱ་ནག་ལ་བརྡ་ལན་གསལ་པོ་བཏང་ཡོད་པའི་སྐོར་ཨ་རིའི་སྦེ་ཏན་སྲིད་གཞུང་གི་མཐོ་རིམ་དཔོན་རིགས་ཤིག་གིས་གཟའ་ལྷག་པའི་ཉིན་གསུངས་གདའ། རིང་མིན་སྤྱི་ཚེས་བཅུ་གསུམ་ཉིན་གྱི་ཐེ་ཝན་གྱི་འོས་བསྡུ་དེ་ནི་ཨ་རི་དང་རྒྱ་ནག་དབར་གྱི་གཉན་འཕྲང་གི་གུག་ཀྱོག་གི་འབྲེལ་བའི་དུས་སྐབས་ཤིག་ཡིན་པ་དང་ཨ་རིའི་སྲིད་འཛིན་སྦེ་ཏན་མཆོག་དང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་གཉིས་དབར་ན་ནིང་སྤྱི་ཟླ་བཅུ་གཅིག་པའི་ནང་ཀཱ་ལི་ཧྥོ་ནི་ཡའི་ནང་དམག་དོན་གྱི་འབྲེལ་བ་བསྐྱར་འཛུགས་བྱས་མ་ཐག་པའི་དུས་སྐབས་ཤིག་འཁེལ་ཡོད་པ་རེད་གདའ། ཨ་རིས་ཐེ་ཝན་གྱི་འོས་འདེམས་ཁྲོད་ཕྱོགས་གང་རུང་ལ་ཕྱོགས་ཞེན་བྱེད་བཞིན་མེད་ལ་འདམ་གྱི་འོས་མི་ཡང་དགའ་ཕྱོགས་ཀྱང་མེད་ཅེས་མིང་འབོད་འདོད་མེད་པའི་དཔོན་རིགས་དེས་གསར་འགོད་པ་ལ་གསུངས་ཡོད་པ་རོ་ཏྲར་གསར་ལས་ཁང་གིས་ལུང་འདྲེན་བྱས་གདའ། ཡང་བོད་ཀྱི་མཛངས་མ་བསྟན་འཛིན་དཔལ་སྒྲོན་ལགས་ཀྱིས་བོད་མིའི་ཚབ་མཚོན་བྱས་ནས་གོ་ལའི་མཛངས་མ་འགྲན་བསྡུར་ནང་དངོས་སུ་ཞུགས་པར་བློ་ཕམ་ཡོད་ཀྱང་བོད་མི་མང་དང། མི་རིགས་ཀྱི་ངོ་བོ་བློས་གཏོང་མེད་པར་བརྟེན་ནས་ངོས་རང་གི

རྒྱ་གར་ལྡི་ལིའི་མཐོ་སློབ་ནང་རྒྱལ་སྤྱིའི་ཆབ་སྲིད་རིག་པའི་སྐོར་ཆེད་སྦྱོང་གནང་མཁན་རྒྱལ་སྤྱིའི་ཆབ་སྲིད་སྐོར་ལ་གནས་ཚུལ་དབྱེ་ཞིབ་པ་བསྟན་འཛིན་དབང་ཕྱུག་ལགས་ཀྱིས། འབྲུག་ཡུལ་གྱི་དམངས་གཙོའི་ལམ་ལུགས་སྐོར་ཞིབ་ཕྲ་ཞིག་མེད་དེ་འོན་ཀྱང་གནས་ཚུལ་ཐོན་པ་ནང་ལྟར་ན། འབྲུག་ཡུལ་ནི་དམངས་གཙོའི་རྒྱལ་ཁབ་གཞན་ལྟར་ཆབ་སྲིད་ཚོགས་པ་གཉིས་ལྡན་དང། དེ་བཞིན་མི་མང་གིས་འོས་བླུགས་ཆོག་པའི་དམངས་གཙོ་ལམ་ལུགས་ལྡན་པའི་གཞུང་ཞིག་ཡིན་པ་སྟོན་གྱི་འདུག་ཅེས་གསུངས་བ་དང་སྦྲགས། ཉེ་བའི་ཆར་འབྲུག་ཡུལ་གྱི་ཕྱི་སྲིད་བློན་ཆེན་གྱིས་ཐད་ཀར་རྒྱ་ནག་ལ་ཕྱིན་ནས

ཆིག་བརྒྱ་སུམ་ཅུ་སོ་ལྔའམ་ལྔ་འབུམ་མ་ཟིན་ཙམ་ཡོད་པའི་ནང་ནས། སུམ་འབུམ་ཉིས་ཁྲི་དྲུག་སྟོང་བདུན་བརྒྱ་བདུན་ཅུ་དོན་ལྔའམ་སུམ་འབུམ་སུམ་ཁྲི་མ་ཟིན་ཙམ་གྱིས་དངོས་སུ་འོས་འཕེན་གྱི་ཆ་ཤས་བླངས་ཡོད་པས་དེ་ནི་བརྒྱ་ཆ་དྲུག་ཅུ་རེ་ལྔ་དང་ཚེག་དྲུག་ཟིན་ཡོད་པ་བརྗོད་འདུག། སྤྱིར་འབྲུག་ཡུལ་ལ་མི་འབོར་འབུམ་བརྒྱད་མ་ཟིན་ཙམ་ཡོད་འདུག།

ཡང་གོང་ཞུས་ཀརྨ་རྒྱ་མཚོ་ལགས་ཀྱིས་རྒྱལ་ཡོངས་འོས་བསྡུ་སྤེལ་བའི་ཉིན་མོ་ལ་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བཅར་འདྲི་གདོང་ལེན་གནང་སྐབས་འོས་བསྡུ་དེ་བཞིན་ཧ་ཅང་ཞི་བདེ་ལྷིང་འཇགས་ངང་འོས་བསྡུ་ཡག་པོ་བྱུང་སོང་ལ་དེ་རིང་ཚང་མས་འོས་བསྡུར་ཆ་ཤས་ལེན་ཐུབ་ཆེད་གཞུང་གིས་གུང་སེང་ཡང་གནང་ཡོད་པ་རེད་ཅེས་གསུངས་གནང་ཡོད་པ་རེད། བདེ་སྐྱིད་ཀྱི་རྟགས་ཐོད་དེ་ལས་གཞོན་པའི་ཇོ་ཡི་སྲས་ནོ་མེ་ལ་མ་གྱི་བོད་བ་ཙིན་ལ། རྒྱབ་སྐྱོར་པ་དག་དགེ་རྒན་དབྱིན་སེར་ག་ར་གིས་ཁོང་རང་གི་འགན་འཁུར་བག་བས་དེ་ཐོ་གན་བཙུགས་བར་གནས་པའི་རྗེས་འདས་པའི་ལས་གཞོན་ཇོ་ཡི་སྲས་ནོ་མེ་ལ་བདེ་སྐྱིད་ཀྱི་རྟགས་ཐོད་དེ་ལ། ད་རེས་ཀྱི་འབྲུག་ཡུལ་གྱི་རྒྱལ་ཡོངས་འོས་བསྡུ་དེ་ནི་ཕྱི་ལོ་ཉིས་སྟོང་བརྒྱད་ལོ་ལ་འབྲུག་ཡུལ་ནང་སྲོལ་རྒྱུན་གྱི་རྒྱལ་པོའི་ལམ་ལུགས་ནས་གྲོས་ཚོགས་ལམ་ལུགས་ཀྱི་སྲིད་གཞུང་དུ་གྱུར་པ་ནས་བཟུང་རྒྱལ་ཡོངས་འོས་བསྡུ་ཐེངས་བཞི་པ་དེ་ཡིན་པ་རེད། ལེ་ཚན་དུ་ཚུལ་ཁྲིམས་ཀྱིས་སྙན་སྒྲོན་ཞུ་རྒྱུ་ཡིན། ཅེས་ཨ་མེ་རི་ཁའི་རྒྱལ་ས་ཝཱ་ཤིན་ཏོན་ལྡི་སི་རུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་སྙན་སྒྲོན་ཞུས་ཚར།